འོ་དེས་སྲུང་འཁོར་དུ་བ་ལ་དད་པ་འཕགས་པར་བྱེད་དོ་དད་པ་ཡོད་ན་མ་རྒན་མོའི་ཁྱི་སོ་ལ་དད་པ་བྱས་པས་དེ་ནས་རིང་བསྲེལ་ཕེབས་པ་བྱེད་ངེས་སམ། བེའུ་བུམ་སྔོན་པོ་ལས་བླ་མ་བྱིན་རླབས་ཆེ་དང་ཆུང་བ་དངོས་ལ་མ་ཡིན་རང་ལ་རག་ལས། འོ་དེ་རེད། ཞེས་པ་ལྟར་བླ་མ་བྱིན་རླབས་ཆེ་ཆུང་གང་འདྲ་ཞིག་ཡོད་ཀྱང་རང་གི་ངོས་ནས་སངས་རྒྱས་དང་བྱང་སེམས་སོགས་ཇི་ཙམ་གྱི་ཚོད་དུ་མཐོང་བ་དེ་ཙམ་གྱི་བྱིན་རླབས་དུ་འབྱུང། དེས་ན་དངོས་གྲུབ་འབྱུང་མི་འབྱུང་ཡང་འབྱུང་མི་འབྱུང་བླ་མར་མོས་གུས་ཆེ་ཆུང་ལ་རག་ལས་པར་ཇོ་བོ་ཆེན་པོས་ཀྱང། བོད་ན། གྲུབ་ཐོབ་མི་འབྱུང་བ། སྐབས་དེར་རྒྱ་གར་འཕགས་ཡུལ་ལྟར་གྲུབ་ཐོབ་མང་པོ་མི་འབྱུང་བ་བླ་མ་ལ། བོད་ལ་བས་གྲུབ་ཐོབ་བྱུང་བ་རེད་ཟེར་ཞེ་དྲག་དཀོན་པོ་རེད་བ་དང་དེ་དུས་མ་རེད་དེ་དུས་རེད་བ་དང་རྒྱ་གར་འཕགས་པའི་ཡུལ་ལ་ལྟར་གྲུབ་ཆེན་གཅིག་མང་པོ་གཅིག་གཅིག་གཅིག་འཕེལ་བ་རེད་ཟེར་ཁ་སང་ག་རེད་བྷང་ག་ལའི་ཡུལ་ལ། ཉི་མ་རེ་རེ་གྲུབ་ཆེན་རེ་རེ་བྱོན་གསུང་ངོ་དོག་ཆོག་ཅིག་གེ། བོད་ལ་དེ་འདྲ་ཡོད་མ་རེད་བ་ད། བྱས་ཙང། གྲུབ་ཐོབ་མང་པོ་མི་འབྱུང་བ་བླ་མ་ལ་ཐ་མལ་བའི་འདུ་ཤེས་ལས་མེད་པས་ལན་པར་གསུངས། སངས་རྒྱས་དངོས་ཡིན་ཡང་དད་པ་མ་སྦྱངས་ན་ཡོན་ཏན་མི་འབྱུང་མི་མཐོང་ཞིང། བླ་མ་དེ་བས་སངས་རྒྱས་དངོས་གནས་པའི་མཆོག་གི་སྤྲུལ་སྐུ་འདྲ་པོ་ཅིག་ཡིན་པ་ཡིན་ན་ཡང། སོ་སོ་གི་ཕར། སངས་རྒྱས་མ་བརྩིས་ན། ད་ལྟ་དེར་འོ་སངས་རྒྱས་མ་བརྩིས་ན་ཨ་ནི། སོ་སོ་ལ་བའི་དངོས་གྲུབ་ཐོབ་ཡ་ཡོད་མ་རེད། འོང་ད་དེ་ནས་ཡོན་ཏན་མི་མཐོང་ཞིང་གྱོང། སྡུག་བསྔལ་སྣ་ཚོགས་པ་སྐྱེས་ཏེ་སངས་རྒྱས་ལ་ཡོན་ཏན་མཐའ་ཡས་པ་ཡོད་མོད། ལྷས་བྱིན་དང་ལེགས་སྐར་གྱིས་འོད་འདོམ་གང་བ་གཅིག་པུ་མ་གཏོགས་ཡོན་ཏན་གཞན་ཡོད་པ་མ་མཐོང་བས་གྱོང་བྱུང་བ་དང་འདྲ་བས་ན། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དངོས་གནས་བྱས་ན་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན། འོ་ད་མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པ་ཞེ་བོ་གཅིག་རེད་བ་དེ་རེད་དེ། འཁོར་ལ་ནང་གི་དགེ་སློང་ལྷས་བྱིན་དང། དགེ་སློང་ལེགས་པའི་སྐར་མ་ཞུ་ཡ་ཟེ་ཡ་དེ་ཚོ་གིས་སངས་རྒྱས་ལ་ཡོན་ཏན་མཇལ་གྱི་ཡོད་མ་རེད། ཁོ་རང་སོ་སོ་གི་བསྒྲིབས་པའི་དབང་གིས་སངས་རྒྱས་ལ་ཡོན་ཏན་གཞན་དག་ག་རེ་མཇལ་གྱི་ཡོད་ཟེར་ན་འོད་ཀྱི་འདོམ་གང་ཅིག་མཇལ་ཡོད་ད་དེ། སྤྱི་མཐུན་འདྲ་པོ་གཅིག་གི་འོད་ཡོད་པ་གཅིག་འོད་འདོམ་པ་གང་ཅིག།

དད་པ་མེད་ཙང་དེ་ཆགས་ད་དོན་དག་ཁོ་རང་གཉིས་ཀྱི་རྒྱུད་ལ་སངས་རྒྱས་སུ་མཐོང་བའི་དད་པ་དེ་མེད་རེད་བ་ད། བཤེས་གཉེན་དེ་ཚོ་ཡག་པོ་མ་དགོངས་པ་ཡིན་གྱི་རེད་བ་ད། འོ་དེ་བྱས་ནས། དེ་ནས། ལྷས་བྱིན་དང་ལེགས་སྐར་གྱིས་འོད་འདོམ་གང་བ་ཞིག་གང་བ་གཅིག་པུ་མ་གཏོགས་ཡོན་ཏན་གཞན་ཡོད་པ་མ་མཐོང་བས་གྱོང་བྱུང་གྱོང་ག་རེ་བྱུང་བ་རེད་དམྱལ་བ་ལ་ལྷུང་བ་ད་བྱུང་བ་རེད་བ་ད་དམྱལ་བ་ལ་སྐྱེ་བ། དམྱལ་བ་ཁོ་རང་གི་དམྱལ་བ་ལ་སྤྱད་པ་ལ་འོ་དེ་རེད། བྱུང་བྱུང་བ་དང་འདྲ་བས་ན་དགེ་བཤེས་པོ་ཏོ་བས། བླ་མ་དག་ལ་གུས་པ་མེད་ན་སངས་རྒྱས་ཉིད་ལ་བསྟེན་ཡང་མི་ཕན། དེ་རེད། སོ་སོ་ལ་དད་པ་མེད་ན་སངས་རྒྱས་མངོན་སུམ་ཁོ་རང་ལ་བསྟེན་བྱས་ན་ཕན་ཐོགས་གང་ཡང་ཡོག་མ་རེད། སངས་རྒྱས་ཉིད་ལ་བསྟེན་ཡང་མི་ཕན་དཔེར་ན་ལེགས་པའི་སྐར་མ་བཞིན་ཏེ་ཞེས་སོགས་གསུངས་པ་ལྟར་ཡིན། ད་དེ་བལྟ་དགོས་པའི་རྒྱུ་མཚན་འགྲིག་སོང་ང།

ཀླུ་འཇོག་པོ་གི་པའི་གཙུག་རྒྱན་འདི་པའི་ནོར་བུ་རྩ་ཆེན་པོ་ཞིག་པོ་གཅིག་རེད་ཟེར་དེ་ལེན་ཡ་གི་བསྟན་བཅོས་བརྩམས་བསྡད་པས་ཕན་ཡ་ཡོད་མ་རེད། ལེན་ཐུབ་ཡ་ཡོད་མ་རེད་དེ་འདྲ་བོ་རེད། བསྟན་བཅོས་བརྩམས་པའི་སྒང་ན་བྱ་རོག་སོ་རྟོག་གི་བསྟན་བཅོས་ལྟ་བུ་མ་ཡིན་པ་འཇོག་པོ་གཙུག་རྒྱན་ལེན་པའི་འོ་ད་བསྟན་བཅོས་ལྟ་བུ་མ་ཡིན་པ་ཟེར་གྱི་ཡོད་པ། འོ་ད་དེ་ནི་དོན་མི་འགྲུབ་ཡ་འོ་དེ་རེད། དེ་ས་བལྟ་ནུས་བ་རེད་བླ་མ་སངས་རྒྱས་སུ་བལྟ་ནུས་བ། དེ་ག་རེ་ཟེར་ན་དེ་ལྟར་བལྟ་དགོས་པ་ཙམ་དུ་མ་ཟད་བལྟ་མི་ནུས་པ་མིན་ཏེ། དེ་ལ་བློས་ཡོན་ཏན་གྱི་ཕྱོགས་བཟུང་ན་མ་དད་པ་བཟློག་ནུས་ཤིང། སྐྱོན་ཕྲན་བུ་མཐོང་ཡང་ཟིལ་གྱིས་མནན་ནས་དད་པ་ལ་གེགས་མི་བྱེད་པ་དང། སྐྱོན་མཐོང་བ་དད་པའི་གྲོགས་སུ་ཁྱེར་བའི་རྒྱུ་མཚན་གཉིས་བསམ། རྒྱུ་མཚན་གཉིས་འདི་བསམ། དེ་རེད། ད་ད་ལྟ་སོ་སོ་བླ་མ་སངས་རྒྱས་སུ་མི་མཐོང་ཡ་གཅིག་ག་རེ་ཡོད་རེད་ཟེར་ན།

འདི་འདྲའི་གི་གི་ཐབས་མཁས་ཀྱི་ཐོག་ནས་གདུལ་བྱ་འདྲ་མི་འདྲ་བཅོ་བརྒྱད་བྱས་ཡོད་ཙང་གང་ག་ལོག་གི་དོན་དག་ཅིག་གནང་དགོས་ཀྱི་ཡོད་རེད་ད་བླ་མས་འདི་འདྲའི་གནང་ཡ་དེ་རེད་པ་དང། གནང་མི་ནུས་བཞིན་དུ་བས་འདི་འདྲའི་གནང་བསྡད་བས་དཀའ་ལས་ཁག་པོ་གནང་བསྡད་ཡ་འདི་འདྲའི་གང་མིན་ཚད་དངོས་གནས་རེད་བསམ་ནས་བས་ཡང་སྐྱར་དད་པ་ཤུགས་ཆེ་རུ་འགྲོ་ཡ་བཟོ་ཡ་ཡོད་རེད་དེ་འདྲ་ཡིན་ཙང་བླ་མ་སངས་རྒྱས་དངོས་སུ་མཐོང་བའི་དད་པ་དེ་སྐྱེ་ཐུབ་ཀྱི་རེད་བླ་མ་སངས་རྒྱས་དངོས་སུ་བལྟ་ནུས་ཀྱི་རེད། དོན་དག་དེ་རེད་བ་ད། སྐྱོན་མཐོང་བ་དད་པའི་གྲོགས་སུ་ཁྱེར་བའི་རྒྱུ་མཚན་གཉིས་བསམ། ད་དེ་ག་རེ་ཟེར་ན་དེ་ཡང་ལག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་ལས། སློབ་དཔོན་གྱི་ནི་ཡོན་ཏན་བཟུང་སྐྱོན་ནི་ནམ་ཡང་བཟུང་མི་བྱ། ག་དུས་འོ་དེར་ཡོན་ཏན་བཟུང་ན་དངོས་གྲུབ་ཐོབ་སྐྱོན་རྣམས་བཟུང་ན་དངོས་གྲུབ་དངོས་མི་འགྲུབ། ཅེས་གསུངས་པ་བཞིན་རང་རེ་བག་ཆགས་ངན་པའི་ཤུགས་ཀྱིས་བླ་མ་ལ་སྐྱོན་ཤས་ཆེར་བསམས་པས་མ་བྱུང་བ་ལས་ཟེར། ད་སོ་སོའི་སྐྱེ་བ་སྔོན་མ་ལས་འདས་པའི་བག་ཆགས་ངན་པ་གི་ཐོག་ནས། བླ་མའི་ལྟ་དགོས་ཡ་ཡོན་ཏན་ལ་མ་ལྟ་བ་བྱས་འོ་ད་སྐྱོན་ཡོད་ན། སྐྱོན་སྐྱོན་གྱི་ངོས་རང་ལའང་བསམ་བློ་བཏང་བསྡད་པས་དེ་ནི་མ་བྱུང་བ་རེད། གནམ་གང་ལ་ཟླ་བ་ཤར་ཡོད་ཀྱང་ཉི་འོད་ཀྱི་ཟིལ་གྱིས་གནོན་ཏེ་ཟླ་བ་མི་མངོན་པ་བཞིན་དུ་ཡོན་ཏན་ཤས་ཆེར་བསམ་ན་སྐྱོན་མཐོང་བའི་བློ་རང་ཤུགས་ཀྱིས་འགག་པར་འགྱུར་བ་ཡིན། ད་གནམ་གང་ཁ་ཐུག་ལ་རེད་བ་དང་ཉི་མའི་གོང་ལ་ཟླ་བ་ཤར་ཏེ་ཡོད་རེད་བ་དང་ནམ་མཁའ་ལ་ཟླ་བ་ཡོད་རེད་བ་དང་ཟླ་བ་ཡོད་རེད་དེ་ཉི་མའི་འོད་ཀྱི་ཟིལ་གྱིས་མནན་ནས་མ་མཐོང་བ་རེད་བ་ཉི་མའི་གུང་ལ་སྐར་མ་ཡོད་རེད་བ་དང། ཉི་མའི་གུང་ལ་སྐར་མ་ཡོད་རེད་དེ། ཉི་མའི་འོད་ཀྱིས་བག་སྒྲིབ་ནས་སྐར་མ་མེད་པ་འདྲ་པོ་བྱེད་འདུག་བ་དང། སྐར་མ་མེད་པ་འདྲ་པོ་བྱེད། ཨ། ཉི་མ། ཉི་མའི་འོད། ཉི་མ་འོད་དེ་བག་མེད་པ་ཆགས་ཡོད་དུས་དགོང་དག། ཨ་ནི། སྐར་མ་ཁྲ་ལིམ་ལིམ་ཆགས་ཀྱི་འདུག་བ། དེ་ནང་བདག་གི། བི་གེ། བླ་མའི་ཡོན་ཏན། ངོས་ནས་བི་གེ། བསམ་བློ་བཏང་བཏང་བཏང་བཏང་བྱེད་ཀྱི་ཡིན་ན། ཨ་ནི། སྐྱོན་མཐོང་ཡག་གི་བློ་དེ་བག་འགྲིབ་འགྲོ་གི་རེད།

དེར་མ་ཟད་བླ་མ་རྣམས་རང་རེ་ད་ལྟ་ལས་དང་པོ་བའི་སྐབས་ཐ་མལ་བ་དང། སོ་སོ་ཐ་མལ་བ་ཡིན་པའི་སྐབས་ལ་བླ་མ་ཐ་མལ་པ་མ་གཏོགས་མཇལ་ཐུབ་མ་རེད། ཆོས་རྒྱུན་གྱི་ཏིང་ངེ་འཛིན་ཚོགས་ལམ་ཆེན་པོ་ཐོབ་སོང་ན་ཆོས་རྒྱུན་གྱི་ཏིང་ངེ་འཛིན་ཐོབ་སྐབས་ཨ་ནེ་བླ་མ་ཚོ་སྒང་ག་མཆོག་གི་སྤྲུལ་སྐུ་མཇལ་ཡོང་རེད། བླ་མ་མོས་གུས་ནས་བི་གའི་སྐུ་འདྲ་དེ་ཚོའི་བི་གའི་མཆོག་གི་སྤྲུལ་སྐུ་མཇལ་ཐུབ་ཀྱི་ཡོད་རེད།

འོ་ད་ཅིག་ཕྱོགས་ཞེན་ཡོད་པ་འདྲ་པོ་དང་འོ་ད་དེ་འདྲས་ཅིག་མཐོང་བསྡད་ཀྱི་འདུག་དེ་ཐ་མལ་པའི་མཐོང་སྟངས་དེ་རེད་པ་ད། འོ་དེས། ད་སྐྱོན་དེ་ཚོ་ཕར་བཀག་ནས། ད་དེ་གི་སངས་རྒྱས་སུ་མཐོང་ཡ་ལ་དེ་ནས། ལུང་དྲངས་ནས་སོ་སོ་ལ་ཚུར་རྒྱལ་བ་རྡོ་རྗེ་འཆང་གིས། ཨ་ནི་བླ་མ་སངས་རྒྱས་ཡིན་སོ་སོའི་བླ་མ་དེ་སངས་རྒྱས་ཡིན་གསུངས་འདུག་ཨ་ནི་རྒྱུད་དེ་ཚོའི་ལུང་མར་དྲངས་རེད་ལུང་དྲངས་ས་དེ་སོ་སོ་ལ་དྲངས་དགོས་རེད། དེ་ནས། དགོས་རྐྱེན་ཡོད་སྙམ་པ་འོང་ཉེན་ཡོད་ཀྱང་དེ་འདྲའི་སྐྱོན་རྟོག་རྣམས་ཞེ་ཕུགས་སུ་མི་བཞག་པ་གནད་ཡིན། དེ་འདྲའི་སྐྱོན་རྟོག་དེ་ཞེ་ཕུགས་ལ་བཞག་ན་ཨ་ནི་བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་སྐྱེ་ཡ་ཡོད་མ་རེད་ལོ་ག་ཚད་སྒོམ་བཞག་ན། འདི། གསར་དུ་བཅུག་དགོས་ཀྱི་ཡོད་ས་ཡང་འདྲ་པོ་དེ་འདྲའི་གལ། དེས་ན། འདི་ལྟར་བསམ་སྟེ། བླ་མ་སངས་རྒྱས་ཡིན་ཡང་རང་གིས་ངོ་མ་ཆོད་པ་ཡིན། སོ་སོ་ངོ་མ་ཤེས་པ་རེད། དེ་ཡིན་པའི་རྒྱུ་མཚན་དེང་སང་གི་སྐབས་འདིར་རྡོ་རྗེ་འཆང་གིས་བླ་མའི་རྣམ་པར་བསྟན་ནས་བཞུགས་ཡོད་པའི་ཕྱིར་ཏེ། རྒྱུད་བརྟག་གཉིས་ལས་ཕྱི་མའི་དུས་སུ་གྱུར་པ་ན་ང་ཉིད་སློབ་དཔོན་གཟུགས་ཀྱི་སྐུ། ཞེས་དང། གཞན་ཡང་ལྔ་བརྒྱ་ཐ་མར་གྱུར་པ་ན་ང་ཉིད་སློབ་དཔོན་གཟུགས་སུ་འཛིན། ང་ཡིན་སྙམ་དུ་ཤེས་བྱོས་ལ་དེ་ཚེ་དེ་ལ་གུས་པ་བསྐྱེད། ཅེས་དང། མ་འོངས་སྙིགས་མའི་དུས་སུ་ནི་ང་ནི་བྱིས་པའི་གཟུགས་དང་ནི། སོ་སོ་སྐྱེ་བོ་བྱིས་པ་ཟེར་ན་སོ་སོ་སྐྱེ་བོ་ཐ་མལ་བའི་གཟུགས་ཕེབས་ཡོང་གི་ཡིན། སྣ་ཚོགས་ཐབས་ཀྱི་གཟུགས་སུ་སྟོན། གཟུགས་འདྲ་མི་འདྲ་གི་ཐོག་ནས་ཕེབས་ཡོང་གི་ཡིན། ཞེས་དང། ད་རྒྱུད་ཀྱི་འགྲིག་སོང་ཨ། ད་མདོའི་སྐབས་སུ་ཀྭ་ཡེ་མཐོང་བ་དོན་ཡོད་ཅེས། ཕྱི་མའི་དུས་སུ་གྱུར་པ་ན། ང་ནི་མཁན་པོའི་ལུས་ཀྱིས་སྟོན། ང་ནི་སློབ་དཔོན་གཟུགས་སུ་གནས། ཞེས་སོགས་ལྟར་མདོ་རྒྱུད་དུ་མ་ནས་མ་འོངས་སྙིགས་མའི་དུས་སུ་རྡོ་རྗེ་འཆང་ཉིད་ཐ་མལ་བའི་སློབ་དཔོན་གྱི་གཟུགས་སུ་འོང་བའི་ང་དང་ང་མ་མཇལ་ཞེས་ཡིད་མ་ཕམ་པར་ངོ་ཤེས་པར་གྱིས་ཞེས་བརྩེ་བའི་གདམས་པ་འདི་དག་ངེས་དོན་སྒྲ་ཇི་བཞིན་པ་ཡིན་ཅིང། ཨོ་ད་དེ། སྒྲ་ཇི་བཞིན་པ་ཡིན་ཅིང། དེའི་སྙིགས་མའི་དུས་ཞེས་པ། ཨོ་ད་དེང་སང་གི་དུས་ལ་བྱེད་དགོས་པའི་ཕྱིར་རོ། དེ་འདྲའི་རྡོ་རྗེ་འཆང་གི་སྤྲུལ་པའི་སློབ་དཔོན་དེ་ཡང་རང་གི་བླ་མའི་གསེབ་ཏུ་ངེས་པར་ཡོད་དེ། རང་རེ་ལས་ཉོན་གྱི་ཉམ་ཐག་པ་འདི་འདྲ་བར་གྱུར་པ་རྡོ་རྗེ་འཆང་གིས་བརྩེ་བས་གཟིགས་ཤིང་མཁྱེན་པའི་ཕྱིར་དང། ད་གསལ་པོ་འདུག་རང་རེ་དེང་སང་བླང་དོར་གྱི་གནད་ཤེས་ནུས་ཤིང་གདམས་དོན་སྒྲུབ་ནུས་པའི་རྟེན་སོགས་འབྱོར་བས་ངེས་པར་དོན་དུ་འགྱུར་བ་གཞན་ལས་ལྷག་པའི་སྐབས་ཡིན་པ་མཁྱེན་པའི་ཕྱིར། དེ་ཡང་ད་ལྟའི་བླ་མ་འདི་ཀུན་ཡིན་ཏེ། དང་པོ་བླ་མའི་གསེབ་ལ་ཡོད་པ་གཅིག་བསམ་བློ་འགྲུལ་ཡོང་དུས་སོ་སོར་བླ་མ་མང་པོ་ཡོད་ན་དེའི་གསེབ་ལ་རྡོ་རྗེ་འཆང་གི་བླ་མ་གཅིག་ནི་ཏན་ཏན་འདུག། དེ་གཅིག་བཙལ་གིན་བཙལ་གིན། ད་གང་བྱེད། བླ་མ་དེ་གང་ག་ལོ་རྡོ་རྗེ་འཆང་གི་དེ་རེད་ཤག། རེད་པ་ད། དེ་ནས། དེ་མིན་ན་ག་རེ་རེད་ཟེར་ན་དེ། དེ་ཡང་ད་ལྟའི་བླ་མ་འདི་ཀུན་ཡིན་ཏེ་དེ་ལྟ་མིན་པ།

དེ་ཡིན་ཚུལ་བླ་མ་གང་གཱ་སོ་སོ་ལ་བླ་མ་ཡོད་ཚད་རྡོ་རྗེ་འཆང་གི་སྤྲུལ་པ་རེད་དེ་བསམ་དགོ་རེད་རེད་བ་དང་རེ་རེ་བསལ་ཤུལ་དུ་རྡོ་རྗེ་འཆང་གི་སྤྲུལ་པ་གཅིག་ཀྱང་མི་ལྷག་པ་ཞིག་རེད་འོང་ས་དེ་ལྟ་ན་སྔར་གྱི་ལུང་དང་འགལ་བའི་སྐྱོན་བབས་པས་སངས་རྒྱས་ཀྱི་སྤྲུལ་པ་ཞིག་ཡོད་དགོས་དེས་ན་སངས་རྒྱས་མིན་པའི་རྒྱུ་མཚན་ཤ་སྟག་བཀོད་ནས་གཱ་སོ་སོ་བླ་མ་ག་ཚད་ཡོད་ན་དེ་ལ་སངས་རྒྱས་མིན་པའི་རྒྱུ་མཚན་བཀོད་ཡག་གི་སངས་རྒྱས་ཡིན་པའི་རྒྱུ་མཚན་བཀོད་ཡག་མེད་པ་བྱས་བཀོད་མ་ཤེས། སངས་རྒྱས་མིན་པའི་རྒྱུ་མཚན་ཤ་སྟག་གི་བར་བཀོད་ནས་མ་རྙེད་པ་དེ་ཨ་ནི་བླ་མ་རྙེད་ཀྱི་མ་རེད་བ་དང་རྡོ་རྗེ་འཆང་གི་སྤྲུལ་པའི་བླ་མ་རྙེད་ཀྱི་མ་རེད་བ་མ་རྙེད་པ་དེ་རང་གི་བློ་སྐྱོན་ཡིན་འདུག་པས། བླ་མ་འདི་ཐམས་ཅད་སངས་རྒྱས་ཀྱི་སྤྲུལ་པ་ཤ་སྟག་ཡིན་སྙམ་དུ་བསམ། དེ་ལྟ་ན་གང་ཟག་ཡིད་ཆེས་གང་ཟག་ཡིད་ཆེས་སྐྱེ་སླ་བ་དག་ལ་ནི་ཨ་ནི་ལུང་གིས་ཆོག་མོད་ཟེར། ཡིད་ཆེས་སྐྱེ་སླ་བ་དེ་འདྲས་ཡིན་ན་ནི་དེ་ནི་ལུང་གི་དྲངས་ན་དེ་གིས་འགྲིག་གི་རེད། ད་དུང་དེ་ནི་ཏོག་ཙམ་ཁག་ཁག་འདྲ་པོ་རེད་བ་དང།

སངས་རྒྱས་ཀྱིས་འདུལ་བ་ལ་དེ་དང་དེའི་རྣམ་པ་སྟོན་ཅིང། དེ་འདི། རེད། སྟོན་གྱི་ཡོད་རེད། གོ་བརྡ། དེར་མ་ཟད་ཡབ་སྲས་མཇལ་བའི་མདོ་ལས། གོ་བརྡ། དེ་ནི། བརྒྱ་བྱིན་ཚངས་པའི་ཆ་བྱད་དང་ལ་ལར་བདུད་ཀྱི་ཆ་བྱད་ཀྱིས་སེམས་ཅན་རྣམས་ཀྱི་དོན་མཛད་དེ་འཇིག་རྟེན་རྣམས་ཀྱིས་རྟོགས་མི་ནུས།

བདུད་དང་ཚངས་པས་འདུལ་བ་ལ་བདུད་དང་ཚངས་པ། ཐ་ན་བྱ་དང་རི་དྭགས་ཀྱིས་འདུལ་བ་ལ་བྱ་དང་རི་དྭགས་སོགས། དེ་དང་དེ་ཡི་རྣམ་པ་བསྟན་པ་ལས། འོན་ཏེ་དེ་ནི་རང་ཅག་སྐལ་བ་དང་འཚམས་པར་ཐ་མལ་བའི་བཤེས་གཉེན་གྱི་ཚུལ་བསྟན་ཅིང། དེ་ལས་གཞན་པའི་འདྲེན་ཐབས་རང་ཅག་ལ་མཛད་རྒྱུ་མ་བྱུང་བ་ཁོ་ན་སྟེ། འོན་ཏེ་རེད། དེ་ལས་གཞན་པའི་འདྲེན་ཐབས་རང་ཅག་ལ་མཛད་རྒྱུ་མ་བྱུང་བ་ཁོ་ན་སྟེ་བླ་མ་ཐ་མལ་པའི་རྣམ་པ་ལས་ལྷག་པའི་ལོངས་སྐུ་སོགས་ཀྱི་སྐུའི་རྣམ་པ་བསྟན་ཀྱང་རང་ཅག་གིས་མི་མཐོང་ཞིང་དོན་དུ་མི་འགྱུར་ལ། དེ་ལས་གཞན་མཆོག་གི་སྤྲུལ་སྐུ་དང་བྱང་སེམས་སོགས་ཀྱི་རྣམ་པ་བསྟན་ཀྱང་མཐོང་བའི་ལས་སྐལ་མེད་ཅིང། ད་ལྟའི་དེ་ལས་དམན་པའི་བྱ་རི་དྭགས་སོགས་ཀྱི་རྣམ་པ་བསྟན་ན་ནི་དེ་ལས་ཀྱང་ཡིད་མི་ཆེས་པས་རེད་བ་ད།

བྱ། རི་དྭགས་སོགས་ཀྱི་རྣམ་པ་བསྟན་ན་ནི་དེ་ལས་ཀྱང་ཡིད་མི་ཆེས་པས་ཕན་མི་ཐོགས། དེས་ན་པཎ་ཆེན་ཆོས་རྒྱན་གྱི་གསུང་བླ་མ་མཆོད་པ་ལས། བདེ་གཤེགས་སྐུ་གསུམ་རྒྱན་གྱི་འཁོར་ལོ་ནི། འདི་ནི་ཐབས་མཁས་སྒྱུ་འཕྲུལ་དྲྭ་བའི་འཇོ་སྒེག་ལས། ཐ་མལ་ཚུལ་གྱིས་འགྲོ་བ་འདྲེན་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཞེས་སོགས་ལྟར་ཟེར་ད་ཐ་མལ་གྱི་ཚུལ་གྱིས་བླ་མ་པའི་ཐ་མལ་བའི་རྣམ་པ་བསྟན་ནས་ཕེབས་ཡ་དེ་གང་མིན་ཚད་ཀྱི་བཀའ་དྲིན་ཆེན་པོ་རེད། སོ་སོ་ལ། ཐ་མལ་བའི་རྣམ་པ་བསྟན་ནས་ཕེབས་རོགས་མ་བྱས་ན་ནི་ཨ་ནི་སོ་སོ་གིས་མཇལ་ཐུབ་ཀྱི་མ་རེད་རེད་པ་དང་གང་བྱས་པའི་སོ་སོ་ལ་རན་པ་འདྲ་པོ་ཅིག་རྣམ་པ་བསྟན་ནས་ཕེབས་ཡ་དེ་ཞེ་དྲག་གི་བཀའ་དྲིན་ཆེན་པོ་རེད་བསམ། དངོས་གནས་གི་བི་ངེས་པ་དོན་དུ་པའི་རྒྱལ་བ་རྡོ་རྗེ་འཆང་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་རེད་ཏེ་སྐྱོན་ཡོད་པའི་རྣམ་པ་བསྟན་དགོས་བྱུང་ན་དཀའ་ལས་ཁག་པོ་རེད་ཅེས་རེད་བ་དང་སྐྱོན་མེད་གི་མེད་གི་སྐྱོན་ཡོད་མདོག་མདོག་བྱས་ནས་ཕེབས་དགོས་དུས་ཞེ་དྲག་གི་བཀའ་དྲིན་ཆེན་པོ་རེད་བ་དང། དཔེར་ན་སོ་སོ་ལ་ཆ་བཞག་ན་སོ་སོ་ལ་སྐྱོན་མེད་ན་སྐྱོན་ཡོད་མདོག་བསྟན་ཐུབ་ཡ་དཀའ་ལས་ཁག་པོ་རེད་བ་ད། ཆ་བཞག་ན་རེད་པ་དང་སོ་སོ་རྐུ་མ་མེད་ན་རྐུ་མ་ཡིན་ལབ་ཤིག་ཟེར་ན་ལབ་ཐུབ་ཡ་མི་འདུག་བ། རྐུ་མ་ཡིན་ལབ་ཟེར་ན་དེ་ལས་སླ་པོ་ལབ་རོགས་བྱེད་ཀ་མ་རང་ང་རྐུ་མ་ཡིན་དགོ་ཡ་ག་ཡིན་ན་ཟེར་ལབ་དགོ་ཡ་རྐུ་མ་རྒྱུན་ནས་རྐུ་མེད་བ་ཟེར། དེ་ལྟར་སོ་སོ་ལ་སྐྱོན་མེད་ན་སྐྱོན་ཡོད་མདོག་བསྟན་ཡ་དེ་ཁག་པོ་འདུག་བ། ཨོ་བླ་མ་ལ་སྐྱོན་མེད་སངས་རྒྱས་རང་ཡིན་ན་ཡང་སྐྱོན་ཡོད་མདོག་རང་བསྟན་དགོ་རེད་བ་ད། ཨོ་དེ་རེད། དེ་བཀའ་དྲིན་ཆེན་པོ་རེད། ཐ་མལ་ཚུལ་གྱིས་འགྲོ་བ་འདྲེན་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཞེས་སོགས་ལྟར། འདི་ནི་སངས་རྒྱས་ཐམས་ཅད་ཀྱི་སྐུ་གསུམ་གྱི་བླ་མའི་ངོ། ད་སྐུ་གསུམ་གྱི་བླ་མའི། ད་སྐུ་གསུང་ཐུགས་ཀྱི་རེད་བ་ད་གསང་བ་གསུམ་དུ་བསྡུས་པས་སངས་རྒྱས་ཐམས་ཅད་ཀྱི་ད་ཡོན་ཏན། བླ་མའི་སྐུ་གསུང་ཐུགས་ཀྱི་གསང་བ་རྣམས་ལ་ཚུར་བསྡུས་འགྲོ་བར་གང་དགའ། བསྡུས་པས་བླ་མ་ནི་སངས་རྒྱས་ཐམས་ཅད་ཀྱི་རྣམ་འཕྲུལ་ལམ། ཕྲིན་ལས་ཡིན་ཏེ། འོ་ད་བླ་མ་དེ་པའི་སངས་རྒྱས་ཐམས་ཅད་ཀྱི་རྣམ་འཕྲུལ་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་ཀྱི་བྱེད་པ་པོ། ད་ག་བ་ཡོད་མ་རེད། འདི་ནི། ཕྲིན་ལས་ཡིན་ཏེ། དཔེར་ན་འཆམ་དཔོན་གཅིག་ཉིད་ཨ་ཙ་རའི་ཆས་སུ་ཞུགས་ནས་དེའི་འཆམ་བྱས་པ་ན་ཆོས་རྒྱལ་གྱི་ཆས་སུ་ཞུགས་ནས་དེའི་འཆམ་བྱས་པ་ན་ཆས་བརྗེས་པ་ལས་ཁོ་གཉིས། དང་པོ་ཨ་ཙ་རའི་ཆས་བྱས་ཡང་སྐྱར་ཆོས་རྒྱལ་གྱི་ཆས་བྱས་དུས་ཆས་དེ་ཕྱི་ལོགས་ཀྱི་ཆས་དེ་བརྗེས་པ་རེད་མ་གཏོགས་ནང་ལོགས་དེ་ད་ག་རང་རེད་བ་ད། དོན་དུ་འཆམ་དཔོན་གཅིག་པོ་དེ་རང་ཡིན་པ་བཞིན་དང། མཚལ་ལྟ་བུ་གཅིག་གིས་བཀོད་པའི་བྱེ་བྲག་འདྲ་མི་འདྲ་མང་པོ་བྲིས་ཀྱང་དོན་དུ་མཚལ་གྱི་རང་བཞིན་ཉིད་ཡིན་པ་ལྟར་རང་རེ་འདུལ་བའི་ཐབས་མཁས་སུ་རྡོ་རྗེ་འཆང་གི་སྤྲུལ་པ་ཁོ་ན་ཡིན་སྙམ་དུ་བསམ། སྙམ་དུ་བསམ་དགོས་ད་སོ་སོ་འདུལ་ཡ་གི་ཆེད་དུ་སོ་སོའི་བླ་མ་ག་སེ་ཡོད་ན། འོ་ད་དེ་ཚོ་གང་ག་ལོག་རྡོ་རྗེ་འཆང་གི་ད་སྤྲུལ་པ་དེ་འདྲ། སྤྲུལ་གནང་བཞག་སོ་སོའི་དོན་དག་ལ། སྙམ་དུ་བསམ། གཞན་ཡང་མེ་ཤེལ་ལ་བརྟེན་ནས་སྤྲ་བས་མེ་འཛིན་པ་ལྟར་རམ། ཟས་སྣ་ཚོགས་རྙེད་ནའང་ཁ་ནས་མ་སོང་བར་ལྟོར་མི་འཇུག་པ་བཞིན་དུ་སངས་རྒྱས་ཀྱི་བྱིན་རླབས་དང་རྣམ་དཀར་གྱི་ཕྲིན་ལས་བླ་མ་ལ་བརྟེན་ནས་འབྱུང་བས་སམ། རྣམ་དཀར་གྱི་ལས་ཐམས་ཅད་བྱེད་དུ་འཇུག་པས་ན་བླ་མ་ནི་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་ཡིན།

འོ་ད་ཕྲིན་ལས་ཀྱི་བྱེད་པ་པོ་ཡིན་པ་རྟགས་བསྟན་གྱི་ཡོད་རེད་འོ་དེ། ཕྲིན་ལས་ཀྱི་བྱེད་པ་པོ་ཡིན། དེ་ཡིན་ན་སངས་རྒྱས་ཡིན་དགོས་དོན་མེད་བསམ་ན། སངས་རྒྱས་ཀྱི་ཕྲིན་ལས་ཏེ་སངས་རྒྱས་ཀྱིས་སེམས་ཅན་གྱི་དོན་མཛད་སྐབས་བྱིན་རླབས་དེ་བླ་མ་ལ་བརྟེན་ནས་འཇུག་དགོས། དེ་དགོས་ན་བླ་མ་སངས་རྒྱས་ཡིན་པ་ལས་ཐ་མལ་པ་ཡིན་ཐབས་མེད། དེ་ཡིན་ན་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་འཇུག་པའི་སྒོ་སེམས་ཅན་ལ་རེ་དགོས་པར་འགྱུར། དེ་དགོས་ན་སོ་སྐྱེ་ལ་རེ་ནས་ཀྱང་དོན་དམ་པར།

དེ་ནས་སེམས་ཅན་ལ་རེ་དགོས་པར་འགྱུར། དེ་དགོས་ན་སོ་སྐྱེ་ལ་རེ་ནས་ཀྱང་དོན་བྱེད་པར་འགྱུར་བའི་ཕྱིར་དེ་མི་དགོས་ཏེ། སངས་རྒྱས་ཀྱིས་སེམས་ཅན་གྱི་དོན་མཛད་སྐབས་ཉན་རང་དང་བྱང་སེམས་བདག་ཉིད་ཆེན་པོ་རྣམས་ལ་ཡང་མི་རེ་ན་སོ་སྐྱེ་ལ་རེ་བ་ལྟ་ཅི་སྨོས། དེས་ན་སེམས་ཅན་གྱི་མཐོང་སྐལ་ཙམ་དུ་ཐ་མལ་པར་སྤྲུལ་པ། འོ་ད་དེ་ནི་གཟིངས་དང་ཟམ་པ་སོགས་སྤྲུལ་ཀྱང། རང་ཅག་རྣམས་ལ་ནི་ཤིང་བཟོ་བས་བཟོས་པ་ལྟར་སྣང་བ་ལས་གཞན་མི་མཐོང།

དེ་ཤིང་བཟོ་གི་བཟོས་བྱས་རེད་བ་ཤིང་ཆུ་གཅིག་གཅིག་གཅིག་གི་བཟོས་པ་རེད་ཟེར་ཡ་འདྲ་བོ་རེད་བ་ད་ཟིག་རེད་བ་ད་ཅིག་ཟེར་ཡ་ཅིག་མ་རེད་མཐོང་གི་མ་རེད། བྱས་ཙང། གཟིངས་དང་ཟམ་པ་སོགས་སྤྲུལ་ཀྱང་རང་ཅག་རྣམས་ལ་ནི་ཤིང་བཟོ་བས་བཟོས་པ་ལྟར་སྣང་བ་ལས་གཞན་མི་མཐོང། ས་པཎ་གྱིས། ས་སྐྱ་པཎྜི་ཏ། ཉི་མའི་འོད་ཟེར་རབ་ཚ་ཡང་མེ་ཤེལ་མེད་པར་མེ་མི་འབྱུང། ཉི་མ་ག་ཟེ་གི་ཚ་པོ་ཡོད་པ་ཡིན་ན་ཡང་བར་མཚམས་ལ་མེ་ཤེལ་ཅིག་མ་བཞག་ན། མེ་འབར་གྱི་མ་རེད་པ། མེ་ཤེལ་ཡག་པོ་གཅིག་བུ་གའི། བཞག་སྲོལ་རན་པོ་ཅིག་བྱུང་ན། ཨ་ནི་འོག་ནས་མེ་འབར་ཡོང་དང་དུ་བ་སྔོ་ཚུལ་འབར་ཡོང་དང། དེ་རན་པོ་ཡག་པོ་ཅིག་བྱུང་ན། ཨོ་དེ་ནང་ད། བུ་གའི། རེད་པ་ད་དེ་བཞིན་སངས་རྒྱས་བྱིན་རླབས་ཀྱང་བླ་མ་མེད་པར་འཇུག་མི་ནུས་ས་མེ་ཤེལ་དང་འདྲ་བའི་བའི་བླ་མ་མེད་པ། སངས་རྒྱས་ཀྱི་བྱིན་རླབས་དེ་འཇུག་ཡ་ཡོད་མ་རེད་ས་ཞེས་གསུངས་པ་དང། བཀའ་བརྒྱུད་པ་ཟླ་འོད་རིན་ཆེན་གྱིས་བར་གྱི་སྒྲིབ་བྱེད་དག་པ་ན་ཁྲི་གདུགས་ཉི་མའི་འོད་ཟེར་དེ། མེ་ཤེལ་དྭངས་མའི་རྟེན་འབྲེལ་གྱིས་བུད་ཤིང་སྟེང་དུ་ཕེབས་པ་ཡིན། ཞེས་སོགས་ལྟར་མེ་ཤེལ་གྱི་དཔེ་གཅིག་དྲངས་ཏེ་སངས་རྒྱས་ཀྱི་གདུལ་བྱར་ཕྲིན་ལས་འཇུག་པ་བླ་མ་ལ་བརྟེན་དགོས་པས་བླ་མ་སངས་རྒྱས་མིན་ན་སངས་རྒྱས་ཀྱིས་དེ་ལ་རེ་མི་དགོས་པར་ཕྱུག་པོ་དང་དབུལ་པོའི་དཔེ་ལྟར་དང། མི་ཚང་ཕྱུག་པོ་ཞེ་པོ་ཅིག་ཡིན་ན་ཁོའི་འཚོ་བ་ཕལ་སྐད་བྱེད་ཡ་དེ་དབུལ་པོ་ལ་པའི་སྤྲང་པོ་ལ་རེ་བ་རྒྱག་དགོས་ཡ་ཡོད་མ་རེད་པ། དེ་ལྟ་བུ་ལ་སངས་རྒྱས་ཀྱིས་སེམས་ཅན་གྱི་གདུལ་བྱའི་དོན་བྱེད་པ་ལ། སོ་སོ་སྐྱེ་བོ་ལ་བུ་ག་རེ་དགོས་ཡ་ཡོད་མ་རེད། དེ་ཡིན་དུས་བླ་མ་ལ་རེ་དགོས་ཀྱི་འདུག་བ་བླ་མ་དེ་སངས་རྒྱས་རང་རེད། དབུལ་པོའི་དཔེ་ལྟར་དང་སངས་རྒྱས་ཀྱིས་བླ་མར་ལྟོས་དགོས་པའི་རྒྱུ་མཚན་གྱིས་བླ་མ་སངས་རྒྱས་ཁོ་ན་ལས་མི་འདའ་བར་བསམ་དགོས་ཚུལ་སོགས་གསུངས། ད་རྒྱུ་མཚན་དང་པོ་དེར་རིགས་པ། བླ་མ་སངས་རྒྱས་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་ཡིན་པའི་ཐོག་ནས་ཨ་ནི་བླ་མ་སངས་རྒྱས་ཡིན་པར་བསྒྲུབ་པ་རེད། ད་ས་བཅད་གསུམ་པ། དེང་སང་གི་དུས་སུ་ཡང་སངས་རྒྱས་བྱང་སེམས། དེ་ནས་རྣམས་ཀྱིས་སེམས་ཅན་གྱི་དོན་མཛད་པ། དེང་སང་གི་དུས་སུ་ཡང་དེ་ནི་སངས་རྒྱས་བྱང་སེམས་རྣམས་ཀྱིས་སེམས་ཅན་གྱི་དོན་མཛད་པ་ནི། རྡོ་རྗེ་འཆང་གིས་དེང་སང་གི་དུས་སུ་སྤྲུལ་པས་འགྲོ་དོན་ངེས་པར་མཛད་དེ། སངས་རྒྱས་ཀྱིས་སེམས་ཅན་ཐམས་ཅད་ཀྱི་གནས་སྐབས་རྣམས་མ་འདྲེས་པར་མཁྱེན་ཅིང་མ་ཡིས་བུ་གཅིག་པ་ལས་བུ་གཅིག་པ་ལ་བརྩེ་བ་ལས་ཀྱང་ལྷག་པས། དུས་རྒྱུན་ཆད་མེད་པར་ཕྲིན་ལས་ཅི་དྲག་མཛད་བཞིན་པ་ཡིན་པ།

དུས་ཚོད་བཟང་ལོས་ག་འདྲ་ཡིན་མིན་དེ་ནི་སངས་རྒྱས་ཀྱིས་གང་ག་མཁྱེན་བསྡད་ཀྱི་ཡོག་རེད། ཨོ་དེ་ཡིན་ད་ད་རེས་ཡིན་ངེས་པར་དུ་རྒྱལ་བ་རྡོ་རྗེ་འཆང་གིས་སོ་སོའི་དོན་དག་མཛད་མཛད་གི་རེད། དོན་དག་ཅིག་མཛད་གི་ཡོག་རེད་སོ་སོ། ཨོ་ད་ག་རེ་བྱས་ནས་ཡིན་པའི་ཅིག་དལ་འབྱོར་གྱི་མི་ལུས་ནི་ཐོབ་ཡོག་རེད་སངས་རྒྱས་ཀྱི་བསྟན་པ་ནི་མཇལ་འདི་འདྲའི་མཐུན་རྐྱེན་ནི་འཛོམས་བསྡད་འཛོམས་བསྡད་ཡོད་པ་དེ་ནི་སངས་རྒྱས་ཀྱི་བྱིན་གྱིས་རེད། ཨོ་དེ་རེད། དེང་སང་གི་དུས་སུའང་འདྲ་བས་རང་རེ་རྣམས་ཀྱི་དོན་ཡང་ཅིའི་ཕྱིར་མི་མཛད། གཞན་ཡང་སངས་རྒྱས་རྣམས་ཀྱིས་དང་པོ་ཐུགས་བསྐྱེད་པ་ནས་བཟུང་རང་ཅག་གི་དོན་འབའ་ཞིག་གི་ཕྱིར་དུ་ཞུགས་ཤིང། ཚོགས་བསགས་པའང་རང་ཅག་ལ་དོན་བྱ་བ་ཡོངས་སུ་རྫོགས་པའི་ཕྱིར་ཡིན་ལ། སངས་རྒྱས་པའང་སེམས་ཅན་གྱི་དོན་དུ་རྒྱས་པ་ཡིན། ད་ལྟ་འབྲས་བུ་གྲུབ་ཚར་ནས་གྲུབ་ནས་རང་རེའི་དོན་མི་མཛད་པ་ནི་གནས་མེད་ཅིང། སངས་རྒྱས་ཐམས་ཅད་ཀྱིས་རང་རེའི་དོན་མི་མཛད་པར་དོར་ནས་དོར་ན་དེ་བས་ཐབས་རྡུགས་པ་མེད་པས།

སངས་རྒྱས་ཚར་སོང་ན་སེམས་ཅན་གྱི་དོན་མཛད་དགོས་རེད་སོ་སོའི་དོན་ངེས་པར་དུ་མཛད་དགོས་རེད། དོན་མཛད་ངེས་ན། དོན་མཛད་ཚུལ་ཡང། ཐུབ་པ་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས། འགྲོ་བ་སེམས་ཅན་རྣམས་ཀྱི་སྡིག་པ་ཆུ་ཡིས་མི་འཁྲུ་ཞིང། འགྲོ་བའི་སྡུག་བསྔལ་ཀུན་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ། ཆོས་རྣམས་ཀྱི་གནས་ལུགས་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་མཛད། ཅེས་གསུངས་པ་ལྟར་ལས་གཞན་མཛད་དུ་མེད་ལ། ད་སེམས་ཅན་གྱི་དོན་མཛད་ན། ག་རེ་མཛད་དགོས་རེད་ཟེར་ན་ཆོས་གསུངས་ནས་ད་སེམས་ཅན་གྱི་དོན་མཛད་དགོས་རེད་ཨོ་རང་གི་དོན་མཛད་ཨོ་མཛད་པ་ཡང་སེམས་ཅན་རང་ལ་ཆོས་གསུངས་ནས་སེམས་ཅན་གྱི་དོན་མཛད་དགོས་རེད་ཟེར། དེ་མཛད་པ་པོའི་སངས་རྒྱས་ཀྱི་སྤྲུལ་པ་ནི་དོན་གྱི་མཆོག། དེ་ནི་མངོན་མཐོ་དང་ངེས་ལེགས་ཀྱི་ཐབས་སྟོན་པ་པོའི་བླ་མ་ཉིད་ལས་གཞན་འགྲོ་ས་མེད་དོ། མངོན་མཐོ་དང་ངེས་ལེགས་ཀྱི་ཆོས་བསྟན་མཁན་གྱི་བླ་མ་དེ་མ་གཏོགས་ད་མཛུག་གུ་འཛུགས་ས་མི་འདུག། དེས་ན་ཀེའུ་ཚང་ཡིན། ཀེའུ་ཚང་དེ་ནི་འཇམ་དབྱངས་སྨོན་ལམ་གྱིས། སྔོན་བྱོན་གྱི་སངས་རྒྱས་བྱང་སེམས་རྣམས་ད་དུས་ཀྱི་འགྲོ་བའི་དོན་མཛད་པ་ཁས་ལེན་ཙམ་མིན་པར་བསམ་ཤེས་ན་མཚན་ལྡན་གྱི་བླ་མའི་ཐོག་ཏུ་འཛོམས་ཞེས་དང་བདག་གི་བླ་མའི་ཞལ་ནས་ཀྱང་སེམས་ཅན་རེ་རེའི་མགོ་ཐོག་ན་སངས་རྒྱས་ཆ་ཚང་བ་རེ་ཡོད་ཅེས་གསུངས་པ་འདི་རེད། རེད་པ་དང་སངས་རྒྱས་ཚང་མ་ལོག་གི་སེམས་ཅན་གྱི་དོན་མཛད་དུས་གང་ལ་རེད་པ་དང། སེམས་ཅན་རེ་རེ་གི་མགོ་ཐོག་ལ་སངས་རྒྱས་ཚང་མ་ཡོད་རེད་པ་དང་དོན་མཛད་མཁན་གྱི་སངས་རྒྱས་ཚང་མ་འོང་དེ་རེད་སེམས་ཅན་རེ་རེའི་མགོ་ཐོག་ན་སངས་རྒྱས་ཆ་ཚང་བ་རེ་ཡོད་ཅེས་གསུངས། ད་དེ་རིང་དེ་བཞག་རེད་པ་དང། བཤད་པ་དེ་དེ་བཞག་བྱས་ཏེ། ད་དེ་ནི་བསྐྱར་བཤད་དེ།

ད་བླ་མ་ལ་བསྟེན་ཚུལ་ལོག་ན་ཨ་ནི་ག་རེ་བྱེད་ཀྱི་རེད་ཟེར་གི་གནས་དེ་སངས་རྒྱས་ཀྱིས་ཡང་བི་གའི་གསུང་མི་ཕོད་པ་འདྲ་པོ་བྱས། ཕྱག་ན་རྡོ་རྗེ་ལ་བི་གའི་ཕྱག་ན་རྡོ་རྗེ་གི་བི་གའི་དེའི་གནས་རྣམ་སྨིན་དེ་ག་འདྲ་ཅིག་ཡོག་རེད་བཤེས་གཉེན་བི་གའི་བསྟེན་ཚུལ་ལོག་པའི་རྣམ་སྨིན་དེ་ག་འདྲ་ཡོག་རེད་ཟེར་ག་ན་སངས་རྒྱས་བཅོམ་ལྡན་འདས་གི་བའི་ཆ་ཚང་གསུང་མ་ཕོད་པ་འདྲ་པོ་ཅིག་ཨ་ནི་ཡིན་ནའི་ཏོག་ཙམ་ཅིག་ངས་བཤད་གི་ཡིན། འོ་ན་དཔའ་བོ་བསྒྲིམས་ཏེ་ཉོན་ཅིག་གཟབ་གཟབ་བྱས་ནས་ཉན་ཨ་གསུངས། ཨ་ནི་མཚམས་མེད་ལ་སོགས་གང་ཡིན་པ་ནི་དེ་འོ་ད། དམྱལ་བ་མནར་མེད། རོ་ད། འོ་ལ། སྐྱེ་གི་རེད་གསུངས་ཡ་འདྲ་བོ། ད་དུས་ཚོད་དེ་ཡང་བེ། ཨ་ནི་དུས་རྒྱུན་ལས། དུས་རྒྱུན་ལས་བེ། མཚམས་མེད་ལས་བྱེད་པ་ལས་བེ། ད། འགོར་ཆེ་ཡ་འདྲ་བོ་བསྐལ་པ་ནས་བསྐལ་པ་བསྐལ་པ་ནས་བསྐལ་པ་བེ། མྱང་དགོས་ཡ་འདྲ་བོ་འོ་ད་དེ་འདྲ་གི་དེ་ནི་བསྟེན་ཚུལ་ལོག་པའི་ཉེས་དམིགས་རེད། ཨ་ནི་བི་ཀའི་བྱེད་པ་རྒྱུ་མཐུན་གྱི་ཚེ་འདི་ལ་ཡག་པོ་མ་བསྟེན་ན་སྐྱེ་བ་ཕྱི་མ་ནས་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་མེད་ས་གའི་དེ་ནི་ས་ཆ་འོ་ད་ཆོས་ཀྱི་སྒྲ་རྣ་བས་མ་ཐོས་ཡ་བི་ཀའི་ས་ཆ་འདྲ་བོ་དེ་རི་ལ་སྐྱེས་འགྲོ་ཡ་འདྲ་བོ་འོ་ད་དེ་འདྲས་ཡོང་གི་རེད། ད་བསྟེན་ཚུལ་ལོག་པའི་ཉེས་དམིགས་དེ་ཚོ་བསམ་བློ་བཏང།

ཚུལ་ཁྲིམས་ལྡན་དང་འདུལ་བའི་ཆོ་ག་ཤེས། འོ་ད་ཟེར། གནས་ཀྱི་བླ་མའི་དེ་ནས་མཚན་ཉིད་དེ་འདྲ་ཡོད་རེད་པ་ད། དེ་ནས། གསང་སྔགས་ནས་བསྟན་པའི་དེ་ནས། བཤེས་གཉེན་གྱི་མཚན་ཉིད་དེ་འདྲ་ཡོད་རེད་ད་ཨ་ལས་དེ་བྱས། ད་ད་ལྟ་འདི། ག་རེ་རེད་ཟེར་ན། ད། ལམ་ཡོངས་རྫོགས་ཟེར་བ་ལ། བསྟན་ཐུབ་མཁན་གྱི། ད་དགེ་བའི་བཤེས་གཉེན་ཅིག། དེ་འདྲ་ཅིག་དགོས་ཀྱི་རེད། དེ་ལ་ཡང་དེ་ནས་མདོ་སྡེ་རྒྱན་གྱི་སྐབས་ནས་གསུངས་ནས་བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ་ཡོན་ཏན་ལྷག་པ་བརྩོན་བཅས་ལུང་གིས་ཕྱུག་འོ་ད་དེ་ནས་དེ་ཉིད་རབ་ཏུ་རྟོགས་པ་སྨྲ་མཁས་ལྡན་བརྩེ་བའི་བདག་ཉིད་སྐྱོ་བ་སྤངས་ལ་བསྟེན་ཟེར་ཡ་གི་དེ་ནས་ཡོན་ཏན་བཅུ་སྟེ། བཤེས་གཉེན་གྱི་མཚན་ཉིད་དེ་དེ་འདྲའི་ཅིག་རེད་ཡོན་ཏན་བཅུ། ད་ལྷག་པ་ཚུལ་ཁྲིམས་ཀྱིས་རྒྱུད་དུལ་བ་འོ་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ། དེ་ནས་བསམ་གཏན་གྱི་ཏིང་ངེ་འཛིན་གྱི་བསླབ་པ་ཤེས་རབ་ཀྱི་བསླབ་པ། དེ་རེད།

ལུང་ག་རེ་བཀོད་དགོས་རེད་ཟེར་ན་དེ་རྒྱལ་བ་རྡོ་རྗེ་འཆང་གི་གསུང་དེ་ཚོ། དཔེ་ཀའི་མ་འོངས་པའི་སྙིགས་མའི་དུས་ན་ང་བོད་དགེ་བའི་བཤེས་གཉེན་གྱི་ཚུལ་བཟུང་ནས་ཡོང་གི་ཡིན་དེ་དུས་ངོ་ཤེས་པ་བྱེད་གསུང་ཡང་འདྲ་བ་དང། འོ་རོ་བ་ད། འོ་ད། དེ་རིང་གི་དེ་ནི་ལུང་མང་པོ་ཡོད་རོ་བ་ད། རྒྱལ་བ་རྡོ་རྗེ་འཆང་ནས་སོ་སོའི་རྩ་བའི་བླ་མའི་བར་གྱི་དེ་ནི། འོ་ད། བླ་མ་གང་ག་ལོག་གི་ལུང་དེ་ཚོ་མར་དྲངས། གཅིག་གིས་གཅིག་གིས་གཅིག་གི་མར་ལུང་ཡོད་རོ་བ་ད། རྒྱལ་བ་རྡོ་རྗེ་འཆང་གིས་དང་པོ་གསུངས་པ་རེད་དེ་ནི་དེའི་རྗེས་ནི་མ་བླ་མ་བྱམས་སྦྱང་ཡང་རེད་དེ་ནི་འབའ། འོ་དེ་ཚོ་རྒྱ་གར་གྱི་པཎྜི་ཏ་འོ་ད་འོ་དེ་ཚོ་དང། དེ་ནི་གྲུབ་པའི་དབང་ཕྱུག་ཆེན་པོ་དང་བོད་ཀྱི་དེ་ནི་འོ་ད་མཁས་གྲུབ་ཆེན་པོ་འོ་ད་དེ་ཚོ་གང་ག་ལོག་གི་མར་ལུང་དྲངས་རྒྱུ་ཡོད་རེད་པ་ད་དྲངས་ན་དྲངས་རིགས་དྲངས་ཚད་འོ་ད་དེ་ཚོ་གང་ག་བའི་གསུང་གཅིག་དབྱངས་གཅིག་དགོངས་པ་གཅིག་རེད་འོ་དང་དེ་ཚོ་མར་ཅིག་དྲངས་ནས་སོ་སོ་ལ་མར་དྲངས་དྲངས་ཡོང་དུས་འོ་ད་དངོས་གནས་དགེ་བའི་བཤེས་གཉེན་དེ་སངས་རྒྱས་དངོས་སུ་དངོས་རེད་ཤག། བསམ་ཡས་ཀྱིས་ད། རང་གི་རྩ་བའི་བླ་མ་ནས་རྒྱལ་བ་རྡོ་རྗེ་འཆང་གི་བར་གྱི་ཚང་མ་ལོག་དགོངས་པ་གཅིག་རེད་ཤག། སངས་རྒྱས་མ་རེད་བསམ་བསྡད་མཁན་ད་སོ་སོ་གཅིག་པོ་རང་གཅིག་ཆགས་བསྡད་ཡོད་རེད་འོ་ད། སོ་སོ་གཅིག་པོ་རང་གཅིག་གིས་ད་དགེ་བའི་བཤེས་གཉེན་སངས་རྒྱས་སུ་མ་མཐོང་ཡིན་ཙང། སྐྱེས་བུ་དམ་པ་དེ་ཚོ་གང་ག་ལོག་གི་ནི་སངས་རྒྱས་དངོས་སུ་མཐོང། གཟིགས། རྒྱུ་མཚན་བཀོད་ལུང་མང་པོ་ཞིག་འོ་དྲངས་གནང་ཤག། འོ་འདུག་སེ་བྱས་ནས་བསམ་བློ་བཏང་ན། ཡང་ངེས་པ་གཅིག་ཡོང་གི་རེད་བ་ད།

ཨོ་ད་ག་འདྲ་ཡིན་ན་བསམ་བསམ་ལ་ཅིག། ཡང་འཛམ་ཅིག་ལ། ག་འདྲ་ཡིན་ན་བསམ་བསམ་ཅིག་ལོ། ཨོ་ད། སངས་རྒྱས་རང་འདོད་ཅིག་ཨེ་ཡིན། སངས་རྒྱས་རེད་གསུངས་པ་རེད་མ་གཏོགས་བསམ་ཡ་འདྲ་པོ་ཅིག་ལོ། ཨོ་ད། ཁོ་རང་ཚོའི་དག་སྣང་རེད་ཅིག་ཡིན་གྱི་རེད་མ་གཏོགས་དངོས་གནས་བྱས་ན། ང་ཚོའི་ད་ཅག་རེད་མི་འདུག་པ་བསམ་བསམ་ཅིག་དག་སྣང་ལ་ད་འདྲ་མི་འདྲ་མཐོང་ཡོང་གི་རེད་བསམ་བསམ་ཡང་ཅིག་རིག་པ་མི་ཚ་དགོས་ཚ། རིག་པ་ཚ་དགོས་ས་ལ་མ་ཚ་བྱས།

དེ་འདྲའི་རིག་པ་རེད་པ་ཅིག། བསམ་བློ་ཁོག་ཡོད་འདུག་འདི་ནི་ཁོག་གཅིག་དཔྱོད་ཡོད་མ་རེད་དང་པོ་ནས་ཁོག་ཡོངས་གཅིག་དཔྱོད་མེད་པར་བཞག་དགོས་རེད་རིག་པ་དེ་ཡང་དཔྱད་ཡོང་གི་འདུག་ན་དེར་རིག་པ་དེ་བདག་པོ་རྒྱབ་རྒྱུ་ཡོད་མ་རེད་སངས་རྒྱས་མ་ཡིན་པའི་ཤོག་ར་གཅིག་ལ་ཡ་རིག་པ་རེད་རེད་པ་དང་ང་ཚོས་རྟགས་གསལ་བཏང་དུས་ཀར་བི་ཀའི་བཟོ་ལྟ་བཟོ་ཡ་རེད་ཅེས་ཕ་ཚོས་དམ་བཅའ་དེ་གས་སངས་རྒྱས་རེད་ལབ་ན་ཨ་ནི་སངས་རྒྱས་མ་ཡིན་ཅེས་པའི་སྒྲུབ་ཁུལ་བྱས་ན་དེ་སྒྲུབ་རྒྱུ་ཡོད་མ་རེད་དེ་གོ་ལོག་ཅིག་རེད་རེད་པ་ད། སངས་རྒྱས་མ་ཡིན་ལབ་སོང་ད་བཞག་ཞུ་ལ་ཙི་མོ་ཚེ་དཔའ་ཁྱོད་དེ་ག་སོང་སངས་རྒྱས་ཡིན་སོང་ར་བོ་ཡིན་ཡིན་ལབ་རྒྱུ་རེད་མ་གཏོགས་སངས་རྒྱས་ཡིན་ན་ཡག་སོང་ཡང་བཟོ་ལྟ་བཟོ་དགོས་བསམ་ནས་དེ་བཏང་རྒྱུ་ཡོད་མ་རེད་ལྕགས་ལམ་ཤོག་དྲུག་རེད་ཡང་རིགས་པ་དེ་རིགས་པ་བི་གེ་ཐང་ཐང་ད་བི་གེ་རིགས་པ་མ་ནོར་བ་ད་ཡོད་མ་རེད་པ་ད་ཡིན་ན་ཡང་དེ་དེ་ཆགས་འགྲོ་གི་རེད་ད་ཨ་ནི་དེའི་གང་ལ་བའི་རིགས་པ་ད་ད་དེ་དེ་ན་གསུངས་པ་ན་ད་འོ་ད་དགེ་བའི་བཤེས་གཉེན་དེ་བི་གེ་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་རེད་བསམ་པ་བྱས། ཕྲིན་ལས་ཀྱི་བྱེད་པ་པོ། ཟླུམ་པོ་དང། སངས་རྒྱས་ཐམས་ཅད་ཀྱི་དེ་ནི། བི་ཀའི། དེ་ནི། དོན་མཛད་ཀྱི་ཡོད་རེད། སེམས་ཅན་ཐམས་ཅད་ཀྱི་དོན་མཛད་ཀྱི་ཡོད་རེད། རང་གི་དོན་མཛད་ཀྱི་ཡོད་རེད། དེ་མཛད་ག་རེ་ཟེར་སངས་རྒྱས་ལ་ནི་པའི་ཉེ་རིང་ཆགས་སྡང་ནི་ཡོད་མ་རེད། ཐུགས་བསྐྱེད་ནས་ཐུགས་བསྐྱེད། ཟེར་བ་ལྟར། ཐུགས་བསྐྱེད། ཚོགས་བསགས་རེད་ཟེར་དམ་བཅའ་གནང་རེད་པ་ད་ཁས་ལེན་གནང་ནས། དམ་བཅའ་བཞག་རེད་པ་ད་ངས་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཀྱི་ཡིན་ཟེར་ད་དམ་བཅའ་འདྲ་བོ་རེད། བྱས་ཙང་ཐུགས་སུ་བརྣགས་ནས་པའི་ཚོགས་བསགས་བསྐལ་པ་མང་པོ་ལ་ཨ་ནི་སངས་རྒྱས་ཚར་ནས་སེམས་ཅན་གྱི་དོན་མ་བྱས་པ་བཞུགས་ཀྱི་མ་རེད་པ་ད་སེམས་ཅན་གྱི་དོན་བྱེད་དགོས་ནི་སོ་སོ་སེམས་ཅན་རེད་སོ་སོ་གྱི་དོན་མཛད་ཏན་ཏན་གྱི་མཛད་ཀྱི་ཡོད་རེད། ཡང་ན་སོ་སོ་པའི་ཅིག་དེ་འདྲས་ཀྱི་དོན་མཛད་རིན་མེད་པ་དུས་སྐབས་མ་སླེབས་པ་འདྲ་པོ་རེད་པ་ད་ཅིག་སོ་སོ་འབུ་སྲིན་ལ་དེ་འདྲས་དང་ཅིག་སླེབས་པ་ཡིན་ན་ནི་འབུ་སྲིན་འདྲ་པོ་ད་ཨ་ནི་ཅིག་དུད་འགྲོ་རུ་སྐྱེ་བ་བླངས་བསྡད་ཡོད་དམྱལ་བ་ནང་ལ་སླེབས་བསྡད་ཡོད་ན་ནི། ན་དཀའ་ལས་ཁག་པོ་རེད་པ་དང། རེད་དེ་ད་རེས་དེ་མ་རེད་སོ་སོ་པའི་མི་ལུས་ཐོབ་བསྡད་ཡོད་རེད་མ་གཞི་དོན་གོ་བ་རེད་འོ་ད། རེད་པ་དང་ག་རེ་ཡིན་ནས་ལེགས་ཉེས་ཏོག་ཙམ་ཧ་གོ་མཁན་ཅིག་སླེབས་བསྡད་ཡོད་རེད་བ། སླེབས་ཡོད་དུས་སངས་རྒྱས་ཀྱིས་ཏག་ཏག་མཁྱེན་གྱི་ཡོད་རེད་ད་དེ་ལྟ། དེ་ཡིན་དུས་ངེས་པར་དུ་སངས་རྒྱས་དོན་མཛད་ག་ཕེབས་གི་རེད་སོ་སོ་རྒྱུད་ལ་སངས་རྒྱས་ཐམས་ཅད་ཀྱི་དོན་མཛད་གི་ཡོད་རེད། དོན་མཛད་དུས་གང་ལ་ག་རེ་ཞིག་མཛད་དགོས་རེད་བསམ་དུས་ང་སྡིག་པ་ཆུ་ཡིས་མི་འཁྲུ་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་གསུངས་པ་རེད་དེ། རེད་པ་དང་ནང་པའི་བི་གའི་ལྟ་བ་འདྲ་བོ་ཆེ་ཤོས་འདྲ་ཅིག་རེད།

ཡོད་པ་གཞི་ཆགས་ཆེ་ཨ་ནི་ད་འདོད་སིང་མུ་གོ་ནས་བླ་མ་གང་ག་སངས་རྒྱས་ཀྱི་སྤྲུལ་པ་རེད་དེ་ཤག་སངས་རྒྱས་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་རེད་དེ་ཤག་གང་བྱས་མཐར་གཏུགས་ནས་སངས་རྒྱས་ཀྱི་བི་གའི་མཛད་པ་མཛད་ཡོང་དུས་བླ་མ་ལ་བརྟེན་ནས་མཛད་དགོས་ཀྱི་འདུག་དེ་ཡིན་དུས་བླ་མ་དེ་སོ་སོ་སྐྱེ་བོ་ཕལ་པ་ཞིག་ཡིན་ན་ཨ་ནི་སངས་རྒྱས་ཀྱི་བི་གའི་རེ་བ་རྒྱག་ས་འདྲ་པོ་ག་ཡོང་གི་མ་རེད་བ་འོ་ད་སངས་རྒྱས་ཀྱི་སེམས་ཅན་ལ་རེ་དགོས་ཡ་ཡོད་མ་རེད་བ་ད་འོ་དེར་དབུལ་པོ་དང་སྤྲང་གོ་པས་སོང་སོང་བ།